དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོ་ཀི། བོད་ཟླ་དང་པོ་གི་ཚེས་པ་ཉི་ཤུ་རྩ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་གསུམ་པའི་ཚེས་བཞི། གཟའ་ཟླ་བ་རེ། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི། བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་ཀྱི་ཡོད། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་གི།

མེད་པ་བཟོ་བའི་ཉེན་ཚབས་ཆེ་བའི་རྒྱ་ཁྱབ་ཁ་ཐོག་སྤེལ་བའི་ལམ་ལུགས་འདི་མུ་མཐུད་ལག་བསྟར་བྱས་ཏེ་བོད་མི་རིགས་བཙན་དབང་གི་སྒོ་ནས་རྒྱ་མི་རིགས་ཀྱི་ཁོངས་སུ་མཉམ་བསྲེས་བྱ་བ་དང་བོད་ཀྱི་མི་རིགས་དང་ཆོས་རིག་གི་ངོ་བོ་རྩ་མེད་བཟོ་རྒྱུ་གི་དམིགས་ཡུལ་འཛིན་གྱི་ཡོད་ཅེས་སྐྱོན་བརྗོད་བྱས་འདུག་ཡང་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི Marie

USCIRF ཞེས་ཨ་མེ་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནི་ཨ་མེ་རི་ཀའི་ཆབ་སྲིད་ཚོགས་པ་གཉིས་མོས་ཀྱིས་ཆེད་དུ་བཙུགས་པའི་རང་དབང་གི་སྒྲིག་འཛུགས་སམ་ཨ་རིའི་གཞུང་དང་གྲོས་ཚོགས་ལ་ཆོས་དད་རང་དབང་གི་ཐོག་ལ་སློབ་སྟོན་འབུལ་མཁན་གྱི་ཆེད་ལས་ཉམས་ཞིབ་ཀྱི་ལྷན་ཚོགས་ཤིག་ཀྱང་ཡིན།

ཁོང་རྣམ་པ་ལ་གདུང་སེམས་མཉམ་སྐྱེད་ཀྱི་རྣམ་འགྱུར་མཚོན་རྒྱུ་གི་ཆེད་དུ Australia། Victoria མངའ་སྡེ་གི་དཔེ་མཛོད་ཀྱི་མདུན་ཐང་ནས་འགོ་བཙུགས་ཏེ་ས་གནས་དེའི་དྲན་རྟེན་སྤྱི་གླིང་གི་བར་ཞི་བའི་གོམ་བགྲོད་དང་མར་མེ་ཁྲོམ་སྐོར་གྱི་ལས་འགུལ་སྤེལ་ཡོད། དེའི་སྐོར Victoria བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཞོན

རྒྱ་ནག་གཞུང་གི་བྱ་སྤྱོད་ལ་ངོ་རྒོལ་གྱི་ལས་འགུལ་སྣ་ཚོགས་སྤེལ་བཞིན་པ་ལྟར་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཚོགས་པ་གིས་རྒྱལ་སྤྱིའི་ཡུལ་གྲུ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པས་སྡེ་དགེ་རྫོང་གི་གནས་སྟངས་ཀྱི་ཐད་ལ་ཐུགས་ཁུར་ཡོང་བའི་ཛ་དྲག་གི་འབོད་སྐུལ་ལས་འགུལ་སྤེལ་རྒྱུ་གི་སྤྱི་བསྒྲགས་སྤེལ་འདུག་ཅིང་སྤྱི་བསྒྲགས་དེའི་ནང་སྡེ་དགེའི་ས་གནས་སུ་རྒྱ་ནག་གཞུང་གིས་སྐམ་ཐོག་གློག་ཁང་གསར་རྒྱག་གི་ཆེད་དུ་ས་གནས་ཀྱི་དགོན་སྡེ་དང། ས་གནས་ཀྱི་བོད་མི་གནས་སྤོ་བྱ་དགོས་པའི་བཙན་བཀའ་ལ། ངོ་རྒོལ་བྱས་པའི་རྐྱེན་གྱིས་ད་བར་བོད་མི་གཅིག་སྟོང་ལྷག་ཞིག་འཛིན་བཟུང་བྱས་ཡོད་པའི་གནས་སྟངས་དེ་ཛ་དྲག་ཏུ་འགྲོ་བཞིན་ཡོད་པ་དང། དེར་བརྟེན་འཛམ་གླིང་ཡུལ་གྲུ་ཁག་གི་དཔོན་རིགས་རྣམ་པས་གནས་སྟངས་དེ་ལ་ཐུགས་ཁུར་བཞེས་ཏེ་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པའི་འོག་ནས་འཛིན་བཟུང་བྱས་པའི་བོད་མི་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པ་མ་ཟད་ས་གནས་དེའི་ནང་འགྲེམས་འཇོག་བྱས་པའི་ཉེན་རྟོག་དམག་མི་རྣམས་ཕྱིར་འཐེན་དགོས་པ། རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་གྱི་ལས་འགུལ་སྤེལ་རྒྱུའི་སྐུལ་མ་གནང་འདུག་དེ་བཞིན་དུ་སྤྱི་བསྒྲགས་དེའི་ནང། འདས་པའི་ལོ་ངོ་བདུན་ཅུ་ཙམ་གྱི་ནང། རྒྱ་ནག་གཞུང་གིས་བོད་ས་ཡོངས་སུ་དམ་དྲག་བཀག་སྡོམ་གྱི་སྲིད་ཇུས་འཛིན་པའི་ཁར། ཉེ་བའི་ལོ་ཤས་ནང་བོད་ནང་ཕྱོགས་གང་ས་ནས་དམ་དྲག་བཀག་སྡོམ་བྱེད་ཤུགས་ཆེ་རུ་བཏང་སྟེ། བོད་ནང་གི་བོད་མི་ཚོ་དང་ཕྱི་ཕྱོགས་སུ་གནས་པའི་བོད་མི་གི་བར་འབྲེལ་བ་བྱ་ཐབས་མེད་པའི་དམ་དྲག་བྱས་ནས། བོད་ནང་གི་བོད་མི་ཚོ་གི་འགྲོ་བ་མིའི་ཐོབ་ཐང་རྩ་བ་ནས་མེད་པའི་གནས་སྟངས་གསལ་སྟོན་གནང་ཡོད་གི།

ལྷོ་ཀོ་རི་ཡ་གི་རྒྱལ་ས་སོལ་གྱི་ལྷོ་ངོས་སུ་ཡོད་པའི་ཨེ་བྷར་ལན་ཏི་ཞེས་པའི་སྤྱི་གླིང་དུ། རྒྱལ་ཁབ་ཀྱི་ཆེས་ཐོག་མར་སྐྱེས་པའི་བྱི་ལ་དོམ། Fupo། རྒྱ་ནག་གི་སི་ཁྲོན་ཞིང་ཆེན་དུ་འདི་ལོ་གི་ཕྱི་ཟླ་བཞི་བ་གི་ནང་ང་ཕྱིར་ལོག་བྱ་རྒྱུའི་གཏན་འཁེལ་བྱུང་ཡོད་པ་བཞིན་གྱེས་སྟོན་ཞིག་བཤམས་ཡོད་ཀི། ཉིན་དེའི་ཞོགས་ཁ་སྔ་བོ་ནས་གྱེས་སྟོན་ལ་མཉམ་ཞུགས་གནང་མཁན་སྟོང་ཕྲག་མང་བོས་བང་བསྒྲིགས་ནས་མི་མང་བོ་ཞིག་གིས Fupo སོང་རྗེས་དྲན་རྒྱུ་ཡིན་པ་བཤད་འདུག། བྱི་ལ་དོམ་ཧྥུའུ་པོ་གི་ཕ་མ་གཉིས་ཨེ་པོ་དང་ལི་པོ་གཉིས་ནི་རྒྱ་ནག་གཞུང་གིས་བྱི་ལ་དོམ་གྱི་ཕྱི་འབྲེལ་ལས་འགུལ་གྱི་ཆ་ཤས་སུ་ཉིས་སྟོང་བཅུ་དྲུག་གི་ལོ་གི་ནང་ང་རྒྱ་ནག་སི་ཁྲོན་ཞིང་ཆེན་ནས་ལྷོ་ཀོ་རི་ཡ་ལ་འབྱོར་ཏེ་ཉིས་སྟོང་ཉི་ཤུ་ཐམ་པ་ལོ་གི་ཟླ་བ་བདུན་པ་གི་ནང་ང་བྱི་ལ་དོམ་ཧྥུའུ་པོ་སྐྱེས་ཡོད་པ་དང་འདས་པའི་ཕྱི་ཟླ་བདུན་པ་གི་ནང་ང་བྱི་ལ་དོམ་མཚེ་མ་སྐྱེས་ཡོད་འདུག། རྒྱལ་ཁབ་གཉིས་ཀྱི་དྲན་ཐོ་གི་ལྟར། བྱི་ལ་དོམ། ཨེ་པོ་དང། ལི་པོ་ནས་སྐྱེས་པའི་དོམ་ཕྲུག་རྣམས་ལོ་བཞི་ལ་མ་སོན་གི་གོང་དུ་རྒྱ་ནག་ལ་ཕྱིར་ལོག་བྱེད་དགོས་ཀྱི་ཡོད་འདུག་ཧྥེ་ལི་པིན་གཞུང་གི་སྐུ་ཚབ་ཀྱིས་ལྷོ་རྒྱ་ནག་རྒྱ་མཚོ་གི་རྩོད་རྙོག་དང་འབྲེལ་བའི་གསུངས་བ་གི་ཐད་ལ་རྒྱ་ནག་གཞུང་ཚབ་ཀྱིས་དགག་བྱ་བྱས་འདུག་ཕྱི་ཚེས་གསུམ་གྱི་ཉིན་ཐོན་པའི་གནས་ཚུལ་ལྟར་ན་ཧྥེ་ལི་པིན་དུ་བཅའ་སྡོད་རྒྱ་ནག་གཞུང་ཚབ་ཀྱིས་གཟའ་ཉི་མ་གི་ཉིན་ཨ་མི་རི་ཀའི་རྒྱལ་ས་ལ་བཅའ་སྡོད་ཧྥེ་ལི་པིན་གྱི་གཞུང་ཚབ་ཆེན་མོས་ཉེ་བའི་ཆར། ལྷོ་རྒྱ་ནག་རྒྱ་མཚོ་གི་བདག་དབང་གནད་དོན་དང་འབྲེལ་བའི་རྩོད་རྙོག་གི་ཐད་ནས་བཀའ་མོལ་གནང་སྟེ་རྒྱ་ནག་གིས་གཞི་རྩ་གི་བདེན་དོན་སྣང་མེད་སྐྱུར་འཇོག་བྱེད་གི་ཡོད་ཅེས་གསུངས་བ་དེ་ལ་མཐའ་གཅིག་ཏུ་དགག་བྱ་ཡོད་ལུགས་གསལ་སྟོན་བྱས་འདུག། ཧྥི་ལི་པིན་གྱི་གཞུང་ཚབ་ཆེན་མོ་ཧོ་ཟེ་མཱེ་ཉོལ་རོ་མན་ཛི་ལགས་ཀྱིས་ད་དུང་ཨ་མེ་རི་ཀའི་ཕྱོགས་ནས་ལྷོ་རྒྱ་ནག་རྒྱ་མཚོ་གི་གནད་དོན་དང་ཐའེ་ཝན་གྱི་རྩོད་པ་འདི་བཞིན་ཧ་ཅང་གི་སེམས་འཚབ་གནང་དགོས་པ་ཞིག་མཐོང་གི་ཡོད་ཀྱང་དངོས་གནས་ཀྱི་རྩོད་རྙོག་དེ་ནི་ཧྥི་ལི་པིན་གྱི་ནུབ་རྒྱུད་མཚོ་ཁུལ་དུ་འབྱུང་བཞིན་པའི་འཁྲུག་རྩོད་ཀྱི་བྱ་སྤྱོད་དེ་དག་ཡིན་པར་ཡིད་ཆེས་གནང་གི་ཡོད་ཅེས་གསུངས་འདུག་རྒྱ་ནག་གཞུང་ཚབ་ཀྱིས་བརྗོད་དོན་ལ་སྤྱང་ཀི་ཁང་པའི་ནང་ལ་གདན་འདྲེན་བྱས་ཏེ་སྐོར་བ་རྒྱག་ཅིང་ན་ལྷོ་རྒྱ་ནག་རྒྱ་མཚོ་གི་ཕྱོགས་སུ་འཛིན་པའི་མི་མཐུན་པ་ཁག་སེལ་རྒྱུ་ལྟ་ཞོག་དེ་ལས་ལྡོག་སྟེ་གནས་སྟངས་རྙོག་འཛིང་དུ་བཏང་ནས་མངའ་ཁུལ་གྱི་ཞི་བདེ་དང་བརྟན་ལྷིང་ལ་ཉེན་ཁ་བཟོ་རྒྱུ་རེད་ཅེས་བརྗོད་འདུག། འཚོག་ལ་ཉེ་བའི་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཟེར་བའི་ཐོག་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་གཏོང་ཐབས་སོགས་ལ་སྐུལ་འདེད་ཀྱི་སྲིད་ཇུས་སྔར་ལས་མང་བ་འདོན་རྒྱུ་ཡིན་ན་ར། བློ་ཁོག་ཆེན་པོས་བཅོས་སྒྱུར་བྱེད་རྒྱུ་ནི་ཡོང་མི་སྲིད་པ་ཞིག་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད་འདུག་གཟའ་འཁོར་རྗེས་མའི་གཟའ་མིག་དམར་གི་ཉིན་ནས་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་ཟེར་བ་འཚོག་གི་ཡོད་པ་ལྟར། དེང་སྐབས་རྒྱ་ནག་ཏུ་ས་ཁང་དང་ཚོང་ར། མ་རྐང་སོགས་ལ། ཉེན་ཁ་དང་དངོས་པོ་གི་རིན་གོང་འཕར་བ་སོགས་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཉེན་ཁ་ཆེན་པོ་ཐེབས་པའི་གནས་སྟངས་ཀྱི་འོག་ཏུ་རྒྱ་ནག་གི་འགོ་ཁྲིད་ཚོ་ལ་དཔལ་འབྱོར་ཡར་རྒྱས་ལ་དམིགས་པའི་སྲིད་ཇུས་ལག་བསྟར་བྱེད་དགོས་པའི་གནོན་ཤུགས་ཡོང་བཞིན་ཡོད་ཀྱང་གནད་དོན་དབྱེ་ཞིབ་པ་གིས་ཏོག་དབྱིབས་རིམས་ནད་ཀྱི་རྗེས་ནས་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཛ་དྲག་ཆགས་ཡོད་ཀྱང་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱིས་གནས་སྐབས་ཀྱི་དཔལ་འབྱོར་ཉམས་ཉེན་ལ་རྒྱབ་སྐྱོར་བྱེད་ཐབས་སྤེལ་བ་ཙམ་ལས་བློ་ཁོག་ཆེན་པོས་བཅོས་སྒྱུར་བྱ་རྒྱུ་ནི་ཡོང་མི་སྲིད་པ་ཞིག་ཡིན་པའི་ཚོད་དཔག་བྱེད་བཞིན་ཡོད། མགོ་སྐོར་བསླུ་བྲིད་ཀྱི་འོག་ཏུ་འབར་མའམ། མ་ཡར་མར་ལ་ཁྲིད་པའི་མི་གྲངས་དགུ་བརྒྱ་ཙམ་ཞིག་རྒྱ་ནག་ཏུ་ཕྱིར་ལོག་བྱེད་པར་ཐའེ་ལེན་ཌི་གི་ཕྱོགས་ནས་མཐུན་འགྱུར་བྱས་ཡོད་སྐད། ཕྱི་ཚེས་གསུམ་གྱི་ཉིན་ཐོན་པའི་གནས་ཚུལ་ལྟར་ན། བདུན་ཕྲག་སྔོན་མ་གི་ནང། ཐའེ་ལེན་ཌི་གི་གཞུང་གིས་དྲ་ལམ་དང་དེ་མིན་གྱི་བརྡ་འཕྲིན་མགོ་སྐོར་བསླུ་བྲིད་ཀྱི་འོག་མ་ཡར་མར་ལ་སླེབས་པའི་རྗེས་ལ། བཙན་དབང་གིས་ངལ་རྩོལ་དུ་སྐུལ་གྱི་ཡོད་པ། རྒྱལ་ཁོངས་རྒྱ་ནག་ཡིན་པའི་མི་གྲངས་དགུ་བརྒྱ་ཙམ་ཞིག་རྒྱ་ནག་ཏུ་བསྐྱལ་རྒྱུར་མཐུན་འགྱུར་བྱས་ཡོད་ལུགས་ཡུལ་དེའི་སྲིད་བློན་སི་རེ་ཏར་ཐེ་ཝེ་སིན་མཆོག་ནས་གཟའ་ཉི་མ་གི་ཉིན་གསུངས་འདུག་ལྷོ་ཤར་ཨེ་ཤེ་ཡ་དང་ལྷག་པར་དུ་མ་ཡ་མར་ནི་ཇག་ཚོགས་དེ་འདྲ་གིས་མི་མང་བོ་མགོ་སྐོར་བསླུ་བྲིད་ཀྱི་འོག་འཁྲིད་ཐབས་ཀྱིས་བཙན་དབང་གིས་ངལ་རྩོལ་དུ་སྐུལ་ས་གི་ས་ཁུལ་ལྟེ་བ་ཞིག་ཆགས་ཡོད། ཇོ་མོ་གླང་མ་གི་སྟེང་ང་ཐོག་མར་འཛེག་མཁན་ནེའུ་ཟི་ལན་གྱི་མི་ཨེད་མོན་ཌི་ཧི་ལ་རི་གི་སྐབས་དེའི་ཕྱག་རོགས་སུམ་བཅུ་སོ་ལྔ་ཡོད་པའི་ནང་ནས་ད་ལྟ་གསོན་པོར་གནས་བཞིན་པ་ལོ་ན་དགུ་བཅུ་གོ་གཅིག་ལ་སོན་པ་ཤར་པ་ཀན་ཆ་ཡིས་དེང་སང་ཇོ་མོ་གླང་མ་གི་སྟེང་ང་འཛེག་མཁན་ཧ་ཅང་གི་མང་བས་འཚང་ཁ་ཆེ་ཞིང་གངས་རི་གི་སྟེང་ང་གད་སྙིགས་ཀྱིས་བཙོག་པ་མང་བོ་བཟོ་བཞིན་ཡོད་སྟབས

མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་བཞི་ལོའི་ཟླ་བ་གསུམ་པའི་ཚེས་བདུན་ནས་བཅུ་དགུ་བར་ལ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྙིང་ཐིག་སྔོན་འགྲོ་ཀུན་བཟང་བླ་མའི་ཞལ་ལུང་སོགས་ཀྱི་བཀའ་ཁྲིད་བསྩལ་འདུག་པས་ཚན་པ་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འཇིག་རྟེན་འདིའི་སྟེང་གི་འགྲོ་བ་མིའི་རིགས་ཡིན་ནོ་ཅོག་གིས་རྩོད་གླེང་མི་བྱེད་པའི་ཆེས་སྤྱིར་བཏང་གི་རྒྱུན་ཤེས་ཀྱི་ཐོག་ནས་བསམ་ན། བོད་ཀྱི་ས་དགེ་བཀའ་རྙིང་གི་ཆོས་བརྒྱུད་གང་ཞིག་ཡིན་ཀྱང་མགོ་སྟོན་པ་གཅིག་གིས་གསུངས་པའི་ཆོས་ཀྱི་རྗེས་འབྲང་བ་གཅིག་གྱུར་ཡིན་པ་དང་ཐར་པ་དང། ཐམས་ཅད་མཁྱེན་པའི་གོ་འཕང་ལ་དམིགས་ནས། ཐོག་མར་འདུལ་བའི་སྡེ་སྣོད་ལ་བརྟེན་ནས་ལུས་ངག་གཉིས་གཙོ་བོར་བྱས་ཏེ། ཀུན་སྤྱོད་གཞན་ལས་ཁྱད་པར་དུ་འཕགས་པར་གནས་པ་དང། དེ་ནས་མངོན་པའི་སྡེ་སྣོད་ལ། ཐོས་བསམ་ཤེས་བཞིན་བྱས་ཏེ་གསུང་རབ་ཀྱི་དགོངས་དོན་ཤེས་རྟོགས་བྱེད་པ་དང། དེ་ནས་མདོ་སྡེའི་སྡེ་སྣོད་ལ་བརྟེན་ནས། སྒོམ་ཞིང་ཉམས་སུ་བླངས་པའི་སྟོབས་ཀྱིས། ས་ལམ་གྱི་རྟོགས་པ་རང་རྒྱུད་ལ་སྐྱེ་ཐབས་བྱ་བའི་ཕྱིར་དུ། དཔལ་ནཱ་ལེནྡྲའི་པཎ་གྲུབ་དག་གིས་གསལ་ཁ་བཏོད་དེ་གཏན་ལ་ཕབ་པའི་དབུ་སེམས་ཀྱི་ལྟ་གྲུབ་ཁག་གི་རྗེས་འབྲང་བ་བྱེད་ཀྱི་ཡོད་པ་སོགས

ང་ཚོས་རང་ཅག་གི་ལོ་རྒྱུས་ལ་ཕྱི་མིག་བལྟས་པ་ཡིན་ན། བོད་སིལ་བུར་མ་ཐོར་བའི་སྔོན་ལ། བན་བོན་གཉིས་ཀྱི་ཆོས་ལུགས་འཐེན་འཁྱེར་བྱས་པའི་རྐྱེན་བྱས་ནས། མཐའ་མར་བཙན་པོའི་རྒྱལ་རབས་ཐོར་ཞིག་ཏུ་ཕྱིན་པ་དང། དེའི་རྗེས་སུ། རྒྱ་གར་བ་ཤམ་ཐབས་སྔོན་པོ་ཅན་སོགས་བོད་དུ་ཡོང་ནས་ལོག་ཆོས་སྤེལ་ཏེ། ནང་པའི་ཆོས་ལུགས་ལ་ལྷད་སྐྱོན་བཟོས་ཏེ་དཀའ་རྙོག་འཕྲད་པ་དང། སྤྱི་ལོའི་དུས་རབས་བཅུ་གསུམ་པའི་ནང།

དཔལ་ཆེན་རྡོ་རྗེ་གཞོན་ནུ་ཕུར་པ་དེ་གནང་གི་ཡོད་རེད། ཨོ་དེ་འདྲ་སོང་ཡོད་འདུག་པ། མི་རེ་རེ་ཆ། ཆ་རེ་རེ་བྱས་ཏེ་ང་རང་ང་ཚོ་སྔར་བོད་ལ། ཨོ་ད་ཅིག་རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་འདི་འདྲ་ནང་ལོགས་ཀྱི་རིས་མེད་གནང་མཁན་དེ་འདྲ་ད། མང་པོ་ཅིག་བྱུང་བསྡད་ཀྱི་ཡོད་རེད། ཡང་ཅིག་རང་རང་སོ་སོའི། ཅིག་ད་ཆོས་བརྒྱུད་འདི་རྐྱང་རྐྱང་མ་གཏོགས་ཡང་གཞན་དག་པས་ཁྱོན་ནས་ཡང་འདྲེ་ལར་མ་རངས་དེ་འདྲས་ཡོང་བསྡད་ཀྱི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོས་ལུགས་པ་རྣམས་ཀྱིས་རང་ལྟ་མཆོག་འཛིན་བྱས་ཏེ་ཆོས་བརྒྱུད་ཕན་ཚུན་གྱི་བར་ལ་རྩོད་རྙོག་དང་གླེང་རྙོག་མང་དག་ཅིག་བསླངས་ནས་ཕན་ཚུན་ལ་ལྟ་སྟངས་ཡག་པོ་མེད་པའི་དཀའ་ངལ་སེལ་ཐབས་ཀྱི་ལམ་ཁ་གཅིག་ནི། ཆོས་བརྒྱུད་རིས་མེད་གནང་ཐབས་ལ་འབད་བརྩོན་བྱ་རྒྱུ་དེ་ཡིན། འདས་པའི་བྱུང་རབས་ལོ་རྒྱུས་ཀྱི་ནང་དུ། ས་དགེ་བཀའ་རྙིང་གི་ཆོས་བརྒྱུད་འཛིན་མཁན་དག་གི་ཁྲོད་དུ། ཆོས་ལུགས་རིས་མེད་གནང་མཁན་ཉུང་ཤས་ཤིག་བྱུང་བ་དེ་དག་གིས་ཆོས་བརྒྱུད་ཁག་གི་མཐུན་ལམ་ལ་ཕན་པ་ངེས་ཅན་ཞིག་འབྱུང་གི་ཡོད་པ་སྟེ། རྒྱལ་དབང་སྐུ་ཕྲེང་རིམ་བྱོན་གཅིག་པུ་དཔེ་མཚོན་དུ་བཀོད་དེ་བལྟས་ན་ཡང། རྒྱལ་བ་དགེ་འདུན་གྲུབ་ཀྱིས་ཆོས་བརྒྱུད་རིས་མེད་གནང་ཡོད་པ་དང། རྒྱལ་བ་དགེ་འདུན་རྒྱ་མཚོས་དེ་བས་ཀྱང་རིས་མེད་གནང་བ་ལ། ཆོས་བརྒྱུད་ཁག་གི་བླ་མ་གལ་ཆེན་ཚོས་ཁོང་ལ་བསྔགས་བརྗོད་ཀྱི་མཚན་གནས་ཕུལ་ཚུལ་སོགས་གཡང་པ་ཆོས་རྗེས་མཛད་པའི་རྣམ་ཐར་དུ་གསལ་བར་གསུངས་པ་དང། དེ་ནས་རྒྱལ་དབང་ལྔ་པ་ཆེན་མོ་དང་དྲུག་པ་ཚངས་དབྱངས་རྒྱ་མཚོ་རྣམ་པ་གཉིས་ཀྱིས་ཀྱང་རིས་མེད་གནང་ཡོད་པ་དང། རྒྱལ་དབང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོས་ཀྱང། ཐུན་མོང་གི་ངོར། འཇིགས་བྱེད་དཔའ་གཅིག་རྒྱུན་འདོན་གནང་གི་ཡོད་པ་སོགས། དགེ་ལྡན་པ་ཁྲ་མེད་ཀྱི་རྣམ་པ་བཟུང་ཡོད་ན་ཡང། ཁོང་གཅིག་པུར་བཞུགས་སྐབས། སྔ་འགྱུར་རྙིང་མ་བའི་རྡོ་རྗེ་ཕུར་བ་ཉམས་བཞེས་གནང་གི་ཡོད་ཚུལ་ཁུངས་ལྡན་གྱི་གནས་ཚུལ་ཞིག་འདུག་པར་མ་ཟད། ྋགོང་ས ྋརྒྱ་གང་བཅུ་བཞི་པ་མཆོག་ཉིད་ཀྱིས། ས་དགེ་བཀའ་རྙིང་ཇོ་ནང་དང་བཅས་པའི། ཆོས་བརྒྱུད་ཁག་གི། དབང་ལུང་མན་ངག་མང་པོ་ཞིག། གསན་བཞེས་གནང་བ་ཙམ་ཞིག་ལས་འདས་ཏེ། ཆོས་བརྒྱུད་དེ་དག་རེ་རེའི་ལྟ་གྲུབ་ཕན་ཚུན་གཞལ་བསྡུར་གནང་བས། ལེགས་བཤད་ངོ་མཚར་བ་མང་དག་འབྱུང་གི་ཡོད་པ་བཅས། ཆབ་སྲིད་ཙམ་དང། གཞན་གྱི་ངོ་སོ་གཉེར་ཐབས་ལ་དམིགས་པའི་ཆོས་བརྒྱུད་རིས་མེད་ཀྱི་བཟོ་ལྟ་དེ་འདྲ་ཡིན་ན།

རང་ཅག་གི། དཀའ་སྡུག་ལྡན་པའི་དུས་ཚོད་འདི་འདྲའི་ནང་དུ། མཇུག་འབྲས་ངན་པ་མང་པོ་ཞིག་ང་ཚོའི་སྤྱི་ཚོགས་སུ་འདེབས་འཛུགས་དང། སྨིན་པར་བྱེད་པ་དེ་དག་ལ། ངེས་པར་དུ་གཟབ་ནན་བྱ་དགོས་པ་ཡིན་ཏེ། གནའ་ནས་ད་ལྟའི་བར་དུ་རང་ཅག་གིས། ཕན་ཚུན་ལ་སྐྱོན་འདོགས་རེས་དང། དམའ་འབེབས་གཏོང་རེས་བྱས་ནས་ཡོང་བ་ཡིན་ཀྱང། མཐའ་མཇུག་རྒྱལ་ཁ་ཐོབ་མཁན་སུ་གང་ཡང་མེད་པར་རང་ཅག་ཚང་མ་མཉམ་གཅིག་ཏུ་ཕམ་ཉེས་སུ་སོང་བའི་དངོས་ཡོད་ལོ་རྒྱུས་ཀྱི་བསླབ་བྱ་བླངས་ཏེ་སྟོན་པ་གཅིག་གི་བསྟན་པའི་རྗེས་འཇུག་པ་ཡིན་པའི་ཡིན་གོ་ཆོད་པ་ཞིག་བྱ་རྒྱུ་དེ་ནི་ད་རེས་ཀྱི་ཚན་པ་འདིའི་ནང་གི་ལམ་སྟོན་གཙོ་བོ་དེ་ཡིན། རྩ་བ་ནས་ཆོས་བརྒྱུད་ཚང་མ་ལ་སེམས་དང་མ་སེམས་སོ་སོ་རང་དབང་རེད།
ཡིན་ནའི་ད་ཅིག་ཆོས་བརྒྱུད་གཞན་དག་དང་མ་འདྲེས་པ་ཞིག་གནང་ནས་ཨེ་ནས་གནང་པའི་ལག་འཇལ་བ་ཀོ་ལེ་ཡ་ཨེ་ནས་ང་དང་ཁྱོད་ཟེར་འདྲའི་གང་ལ་ཕྱིན་པ་ཡིན་ན་ད་དེ་མོག་པ་ཅིག་རེད་ཤེས་དགོས། ད་ད་ང་ཚོ་བོད་སྐད་ཟེར་ཅིག་གི་ད་གང་ལྟར་ད་ང་དང་ཁྱོད་ཟེར་ས་མེད་འདོད་པ་ང་ཚང་མ་ལ་བཙན་བྱོལ་བ་ཆགས་བསྡད་ཡོད་རེད་ཁ་སྐད། ལྷ་མོ་ལགས་ད་མགོ་རིལ་རིལ་ཡོད།

དྲན་བྱས་ང་ཚང་མ་ལ་དངོས་གནས་རང་ད་ཅིག་ཐུག་དུས་འཕྲིན་བཟང་ཡག་པོ་བྱུང་ཤོག། རེ་བ་འདི་འདྲ་ཞིག་བརྒྱབ་སྨོན་ལམ་འདི་འདྲ་ཞིག་བརྒྱབ། ཨ་ནི་འབད་རྩོལ་དེ་ལུགས་ལྟར་འབད་རྩོལ་བྱས་བྱས་ད་ལོ་བཞི་བཞི་ལ་ཕྱིན་པས་ད་རིམ་འདི་ལ་ཡ་ཡ་རྒྱ་གར་ལ་གང་ས་ཕྱིན་དུས་ཡ་ད་རིས་སུ་མ་ཆད་པའི་ད་ང་ཚོ་ཆོས་བརྒྱུད་ཚང་མ་ལ་དངོས་གནས་ད་ཅིག་ད་དད་པ་དག་སྣང།

རིས་སུ་མ་ཆད་པར་ཆ་ཚང་ནས་སོ་སོར་ཞུ་ཐུབ་པ་ཅིག་དང། ཞུས་ནས་སོ་སོ་རང་ཉིད་ཀྱི་ཉམས་ལེན་ལ་ཕྲན་བུ་ཕྲན་བུ་བྱས། དེ་འདྲའི་རིགས་དག་ལ་ཡང་དོན་སྙིང་ཅན་དེ་འདྲ་བྱུང་ན། འཆལ་བས་ཀྱང་ལྟོས་ལྟོས་བྱས་བྱས་དེ་འདྲ་བྱུང་འདུག་ན། དེ་སྔ་ནས་དོན་དམ་པའི་དམ་ཚིག་འོ་ཆུ་གཅིག་འདྲེས་པོ་ཡོང་ཐུབ་དགོས་པ། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཨ་མེ་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་འགན་འཛིན་ཚོགས་མི་གིས་སྡེ་དགེ་གི་གནས་ཚུལ་དང་འབྲེལ་བའི་ཐོག་ནས་རྒྱ་གཞུང་གི་དཔོན་རིགས་ལ་ཉེས་ཆད་འགེལ་དགོས་པ་གསུངས་ཡོད་གི། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཚོགས་པ་གི། རྒྱལ་སྤྱིའི་ཡུལ་གྲུ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པ་གི། སྡེ་དགེ་གི་རྫོང་དུ་བོད་མི་ཚོའི་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་ལ། ཞི་བའི་ངོ་རྒོལ་བྱེད་མཁན་དྲག་གནོན་བྱེད་པའི་གནས་སྟངས་ཀྱི་ཐད་ལ་ཐུགས་ཁུར་ཡོང་བའི་ཛ་དྲག་གི་འབོད་སྐུལ་ལས་འགུལ་སྤེལ་རྒྱུ་གི་སྤྱི་བསྒྲགས་སྤེལ་ཡོད་གི། ཧྥི་ལི་པིན་གཞུང་གི་སྐུ་ཚབ་ཀྱིས་ལྷོ་རྒྱ་ནག་རྒྱ་མཚོ་གི་རྩོད་རྙོག་དང་འབྲེལ་བའི་གསུངས་པ་གི་ཐད་ལ་རྒྱ་ནག་གཞུང་ཚབ་ཀྱིས་དགག་བྱ་བྱས་འདུག། ཚོགས་ལ་ཉེ་བའི་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་ཐོག་ལ་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་གཏོང་ཐབས་སོགས་ལ་སྐུལ་འདེད་ཀྱི་སྲིད་བྱུས་སྔར་ལས་ལྷག་པ་མང་བོ་འདོན་རྒྱུ་ཡིན་ན་ཡང། བློ་ཁོག་ཆེན་པོས་བཅོས་སྒྱུར་བྱ་རྒྱུ་ནི་ཡོང་མི་སྲིད་པ་ཞིག་ཡིན་པའི་ཚོད་དཔག་བྱེད་ཀྱི་ཡོད། མགོ་སྐོར་བསླུ་བྲིད་ཀྱི་འོག་ཏུ་འབར་མའམ་མཱ་ཡ་མཱར་ལ་ཁྲིད་པའི་མི་གྲངས་དགུ་བརྒྱ་ཙམ་ཞིག་རྒྱ་ནག་ཏུ་ཕྱིར་ལོག་བྱེད་པར་ཐའི་ལེནཌ་གི་ཕྱོགས་ནས་མཐུན་འགྱུར་བྱས་ཡོད་སྐད། ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས་རྒྱང་སྲིང་བྱས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང